ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne-Marie Blondeau དང Katia Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་སྟེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོང་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་འདི་བོད་དོན་དར་རྒྱས་ཞེས་པའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ཡིན་ན་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་སྟངས་ག་འདྲེ་ཡོད་མེད་སྐོར་ལ་ཡ་རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡ་གནད་དོན་དཔྱད་ཞིབ་པ་གྱིས་འབྲེལ་མོལ་དང་དཔྱད་ཞིབ་གནང་བའི་གྱི་གནད་དོན་ཚོ། རྒྱང་སྲིང་ཞུས་ཡོད་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་བོད་ནང་ལ་ཡང་དཔལ་འབྱོར་གོང་འཕེལ་གྱི་གནས་སྟངས་སྐོར་ལ་གྲོས་མོལ་ཞུ་ཡ་དང་ད་ལན་གྱི་ལེ་ཚན་འདིའི་ཐོག་ལ་ཡང་ཐོག་མར་རྒྱ་ནག་གི་དྲི་གཞི་ཁག་ལ་ཡང་ལན་འདེབས་མ་བྱས་གོང་ནས་སྤྱིར་བཏང་གི་བོད་ནང་གི་དཔལ་འབྱོར་གནས་སྟངས་སྐོར་ལ་ཡང་དཔལ་འབྱོར་རིག་པ་བ་གིས་ག་རེ་བརྗོད་ཡོད་མེད་དང་བོད་ནང་གི་དཔལ་འབྱོར་གནས་སྟངས་རེད་དེ་མཚུངས་སྐབས་དུས་གསུམ་པ་ལ་ཡང་འཛམ་གླིང་ནང་གི་གནས་སྟངས་སྐོར་ལ་ཡང་ཁོ་རང་གིས་གསུངས་པ་འདིའི་སྒང་གྲོས་མོལ་ཞུ་གི་ཡིན་ཐོག་མར་འདི་ལ་བསྟན་འཛིན་བདེ་སྐྱིད་ལགས་ད་ལྟ་དཔལ་འབྱོར་རིག་པ་བ Andrew M Fischer ཁོ་རང་གིས་བོད་ཀྱི་དཔལ་འབྱོར་གནས་སྟངས་སྐོར་ལ་ག་རེ་གསུངས་འདུག་ལོ། ད་ནི་གང་ལྟར་ཡིན་ནའང་དཔལ་འབྱོར་རིག་པ་བ Andrew Fischer གྱིས་ཨ་ནི་ད་བོད་ཀྱི་དཔལ་འབྱོར་གོང་འཕེལ་གྱི་གནས་སྟངས་ཐོག་ལ་ད་ཁོ་རང་གིས་གསུངས་པའི་སྐོར་ཅིག་མར་ཞུ་རྒྱུ་བྱས་པ་ཡིན་ན་ཨ་ནི་ཁོང་ག་རེ་གསུངས་འདུག་ཟེར་ན་ཨ་ནི་རྒྱ་ནག་གིས་འགྲེལ་བཤད་རྒྱག་པའི་ནང་ལ་ཨ་ནི་བོད་ཀྱི་གནད་དོན་ཐོག་ལ་དྲི་བ་དྲིས་ལན་གསལ་བྱེད་བྱས་བྱས་དེ་འདྲ་བྱས་ཡོད་རེད་བྱས་ད་གནད་དོན་ཕལ་ཆེ་བའི་ཐོག་ལ་ཨ་ནི་རྒྱ་ནག་གཞུང་གིས་ཨ་ནི་གདེང་ཚོད་གང་དྲག་ཅིག་བྱེད་དགོས་ཆགས་ཡོད་རེད། གང་ཡིན་ཟེར་ན་དཔལ་འབྱོར་ལེགས་སོན་གྲུབ་འབྲས་ཨ་ནི་དམིགས་བསལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་དུས་དཀྱིལ་ནས་རྒྱ་ནག་གཞུང་ནས་ཐོབ་པའི་གྲུབ་འབྲས་དེ་ཚོ་ཨ་ནི་ཁོང་ཚོས་སྤྲོ་བ་ཆེན་པོའི་རྣམ་པ་ཞིག་བསྟན་གྱི་ཡོད་རེད། གདེང་ཚོད་དེ་ཚོའི་ཐོག་ལ་ཆབ་སྲིད་ཡིན་ནའི་རེད་ཁྲིམས་ལུགས་ཡིན་ནའི་རེད་དམངས་གཙོ་ལག་བསྟར་བྱས་པ་ཙམ་གྱི་རྣམ་པ་བསྟན་པ་ཙམ་རེད་ཅེས་འདི་འདྲ་ཞིག་གསུངས་བཞག། ཁོང་གསུངས་པ་ནང་བཞིན་རེད། དེ་ཚེ Andrew M Fischer ལོན་ཌོན་ནང་རྟེན་གཞི་བྱས་པའི་གི་དཔལ་འབྱོར་སློབ་གླིང་ཁང་གི་ཨ་ནེ་ཤི་དཔལ་འབྱོར་གི་གནད་དོན་ཐོག་ལ་ཞིབ་འཇུག་གནང་མཁན་ཁོ་རང་གིས་གསུངས་པ་བྱས་ན་ཡ་བོད་ནང་ལ་ཡ་རིམ་པས་ཅིག་དཔལ་འབྱོར་ནང་ལ་རེད་གང་ཅིའི་ཐད་ཡིན་ནའི་ཉུ་བོད་ཀྱི་ཅིག་འགྱུར་བ་ཐེབས་ཡོད་ཙང་འགྱུར་བ་ཐེབས་ཡ་དེ་ག་དུས་སུ་འགོ་བཙུགས་འདུག་ལོ། འགྱུར་བ་ཐེབས་ཡ་དེ་ཡིན་ན་ཨ་ནེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་ལ་ཨ་ནེ་དཔེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ལོ་ལ་ཨ་ནེ་བོད་ལ་རྒྱ་ནག་དམར་པོ་བཙན་འཛུལ་བྱས་འགོ་བཙུགས་པ་རེད་བྱས་ཙང་དེ་ནས་བཟུང་ཅིག་ད་ཨ་ནེ་འགྱུར་ལྡོག་གི་ད་འགོ་བཙུགས་ཡ་དེ་འདྲ་ཅིག་ཡིན་པ་འདྲ་བྱས་ཙང་དེའི་ཐོག་ལ་ཡིན་ན་བོད་དབུས་ཁུལ་གྱི་དེ་སྔོན་ལ་བོད་པ་རང་གི་ཁྱད་ཆོས་ལྡན་པའི་ཞིང་བྲན་ལམ་ལུགས་ཡིན་ནའི་རེད་དེང་གི་དུས་རབས་མ་ཤར་སྔོན་གྱི་འཛམ་གླིང་སྤྱི་ཡོངས་ཀྱི་རྣམ་པ་དང་མཚུངས་པ་གཅིག་གིས་བོད་ཞིང་བྲན་ལམ་ལུགས་ཟེར་དེ་ཡིན་ན་བོད་གཅིག་པོ་མ་ཡིན་པ་ཡིན་འཛམ་གླིང་སྤྱི་ཡོངས་ལ་ཡིན་ན་དུས་རབས་སྔ་མའི་ནང་ལ་ཁྱབ་བསྡད་པ་དེ་འདྲ་དང་གཅིག་པ་རེད་ཅེས་བྱ་བོད་པའི་གི་མིའི་ཚེ་ཚད་དེ་ཡིན་ནའི་ཐུང་ཐུང་ཆགས་བསྡད་པ་རེད་གང་ཡིན་ཟེར་ན་འཕྲོད་བསྟེན་གྱི་གནས་སྟངས་ཡག་པོ་མེད་པ་རེད་ཨ་དེ་ནང་བཞིན་སློབ་གསོའི་གནས་ཚད་ཡིན་ནའི་ཞན་པོ་རེད།

ད་ཅིག་དམར་པོའི་དབང་སྒྱུར་འོག་ལ་ཡིན་ནའི་བོད་ཀྱི་རྣམ་པ་དེ་ག་འདྲ་ཆགས་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གིས་ཨ་ནི་ཁ་གསབ་རོགས་དངུལ་ཕོན་ཆེ་བརྟེན་ཅིང་དེང་དུས་ཨ་ནི་གྲོང་ཁྱེར་གྱི་རྣམ་པ་ལྡན་པའི་གྲོང་ཁྱེར་སྤྱི་ཚོགས་རེད་རང་ཁ་རང་གསོ་ཐུབ་པ་ཙམ་བྱུང་བའི་ཨ་ནི་གྲོང་གསེབ་ས་ཁུལ་གཉིས་ཀ་ཁ་གཏད་དུ་ལངས་བསྡད་པ་རེད་ག་ན་གྲོང་ཁྱེར་གྱི་འཛུགས་སྐྲུན་བྱས་དང་གྲོང་གསེབ་གཉིས་ད་ཧ་ལམ་གཅིག་མཚུངས་མེད་དེ་ཁ་གཏད་དུ་ལངས་བསྡད་འདི་འདྲ་ཅིག་རེད་ཟེར་གང་ཡིན་ཟེར་ན་འགྱུར་ལྡོག་ཕྱིན་ཡོད་རེད་དེ་བོད་རང་སྐྱོང་ལྗོངས་ཀྱི་ཕྱི་རོལ་ཡོད་པའི་ཨ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ཀྱི་དུས་དཀྱིལ་ནས་འགོ་བཙུགས་བྱས་ཡིན་ན་བོད་རང་སྐྱོང་ལྗོངས་ས་ཁུལ་ཕལ་ཆེ་བ་ནང་ལ་ཨ་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་དུས་མཇུག་ནས་བོད་ཀྱི་སྔ་མའི་མངའ་བདག་ལམ་ལུགས་གསར་བར་མངའ་བདག་ལམ་ལུགས་མེད་པ་བཟོ་ཡ་དང་དེའི་ཚབ་ལ་ཡིན་ན་ཐུན་མོང་ཅན་དང་སྤྱི་ཚོགས་རིང་ལུགས་འགྱུར་བ་བཏང་རྗེས་དེ་ནས་ཨ་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་འགོ་སྟོད་ན་ཨ་ནི་རིམ་པས་མི་དམངས་སྤྱི་ཁང་མེད་པ་བཟོ་ཡ་དང་དེ་འདྲའི་བྱས་ཤག་ལོ། འགྱུར་བ་དེ་འདྲ་ཞིག་ཐེབས་པའི་རྗེས་ལ་ཡང་ཨ་ནི་བོད་ནང་ལ་ཡང་དཔལ་འབྱོར་གྱི་རིགས་མི་འདྲ་བ་གཉིས་ཅིག་ད་ལྟ Andrew M Fischer ཁོ་རང་གིས་གསུངས་ཤག་ཁོ་རང་གིས་གསུངས་པ་བྱས་ན་འདི་དཔལ་འབྱོར་རིགས་མི་འདྲ་བ་གཉིས་འདི་ག་འདྲ་ཞིག་ལ་དབྱེ་བ་ཅིག་འདུག་ལོ། ཁོ་རང་གསུངས་པ་ཅིག་བྱས་ན་ཨ་ནི་གྲོང་ཁྱེར་གྱི་རྣམ་པ་ལྡན་པའི་ཨ་ནི་དཔལ་འབྱོར་གྱི་སྤྱི་ཚོགས་ཟེར་ཡ་ཅིག་དང་ཡང་རང་མགོ་རང་ཐུབ་ཙམ་ཅིག་ཨ་ནི་གྲོང་གསེབ་ས་ཁུལ་ཁག་གཉིས་ཡིན་ན་ད་ཅིག་གིས་ཁ་གཏད་དུ་ལངས་བསྡད་ཡོད་ད་ཁ་གཏད་དུ་ལངས་བསྡད་ཡོད་ཟེར་དགོས་དོན་ད་མ་འདྲ་ཅིག་རེད་དེ་འདྲ་སོང་ཙང་དེའི་རྒྱུ་མཚན་གང་ཡིན་ཟེར་ན་གྲོང་ཁྱེར་ནང་སྤྱིར་བཏང་ཅིག་གི་གནས་སྟངས་ད་ཕྲན་བུ་ཡག་ཙམ་ཅིག་ཡོད་པ་ཡིན་ན་གྲོང་གསེབ་ནང་ལ་རྗེས་ལུས་ཡིན་པ་ཅིག་ད་དེ་གསལ་པོ་བསྟན་ཤག། གནས་སྟངས་དེ་འདྲ་ནང་ལ་ཡང་དཔལ་འབྱོར་འཕེལ་རྒྱས་འདི་འགྲོ་རྒྱུ་མཚན་དེ་གཙོ་བོ་ག་རེ་ཡིན་པ་ཁོ་རང་གིས་གསུངས་འདུག་ལོ།

ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཙམ་ནས་མཐོ་རུ་བཏང་ཡ་རབས་ཀྱི་ད་བོད་རང་སྐྱོང་དཔལ་འབྱོར་གོང་འཕེལ་འགྲོ་ཡ་ལ་སྐུལ་འདེད་བཏང་ཡ་འདི་འདྲ་ཅིག་ལབ་བྱས་དེ་མ་ཡིན་པས་ཡང་པེ་ཅིང་གི་ཕྱི་ལོ་ཉིས་སྟོང་ལོ་ལ་ཡིན་ན་ནུབ་རྒྱུད་ཐོན་སྐྱེད་ཆེན་མོའི་སྲིད་ཇུས་འདི་བཏོན་ནས་ཡིན་ན་རྒྱལ་ཡོངས་ཀྱི་ད་ལོ་ལྔ་ཚན་བཅུ་པའི་རྒྱབ་རྟེན་བྱས་བྱས་བོད་ལ་ཁ་གསབ་རོགས་དངུལ་སྤྲད་རྗེས་མ་འཇོག་དེ་བས་མང་སྤྲད་ནས་དཔལ་འབྱོར་གོང་འཕེལ་དེ་བས་ཆེ་བ་བྱུང་རེད་ཟེར་གྱི་ད་དེ་འདྲ་ཅིག་རྒྱ་ནག་གཞུང་གིས་འདི་འདྲ་བཤད་ཡོད་འདྲ་སྤྱིར་ད་དུས་དེ་ནས་བཟུང་ཨམ་རྒྱ་ནག་རྒྱལ་ཡོངས་ཞིང་ཆེན་ཚང་མའི་ནང་ལ་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་གོང་འཕེལ་འགྲོ་ཚད་ཨ་ནེ་མཐོ་ཤོས་སླེབས་ཡོད་རེད། ཡིན་ནའི་དཔལ་འབྱོར་གོང་འཕེལ་དེ་ཚོ་གཙོ་བོ་གྲོང་ཁྱེར་ཁུལ་དང་རྒྱ་ཆེ་བའི་ཨ་འཛུགས་སྐྲུན་ལས་གཞི་ཁག་གཅིག་པུའི་ནང་ལ་ཐིམ་བསྡད་ཡོད་རེད། ཅེས་དེ་ནས་བཟུང་བྱས་བྱས་ད་ལྟའི་གྲོང་གསེབ་ནང་ལ་ཨ་འདི་མེད་པའི་རྣམ་པ་ཞིག་ཐོན་གྱི་ཡོད། བོད་རང་སྐྱོང་ལྗོངས་རེད་བོད་པའི་ས་ཁུལ་ཨ་ནེ་གཞན་དག་གི་ཨམ་ཁྱད་པར་གཙོ་བོ་དེ་ག་རེ་རེད་ཟེར་ན་དངུལ་རྩའི་ཡོང་ཁུངས། གལ་ཆེ་ཆུང་དེ་འདྲ་མི་འདྲ་བ་ཡིན་པ་དེ་འདྲས་ར་ལུག་ཡོད་རེད་ར་ལུག་ཡ་རྒྱུ་མཚན་ག་རེད་ཟེར་ན་བོད་རང་སྐྱོང་ལྗོངས་ལ་ཆབ་སྲིད་ཐོག་ནས་ཚོར་བ་སྐྱེན་པོ་ཞིག་ཡིན་པར་བརྟེན་ཆེད་ཡིན་ན་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་བོད་པའི་ས་ཁུལ་གཞན་ལས་ལྷག་པའི་ཁ་གསབ་རོགས་དངུལ་སྤྲད་ཡ་དེ་ཡིན་ན་བཤད་མ་དགོས་པ་ཅིག་རེད་བཤད་མ་དགོས་པ་ཡིན་པའི་རྒྱུ་མཚན་ག་ཡིན་ཟེར་བོད་རང་སྐྱོང་ལྗོངས་ཕྱི་ལོགས་བོད་པའི་ས་ཁུལ་གཞན་ཚོར་ཡིན་ན་སོ་སོའི་ཞིང་ཆེན་དཔེར་ན་ཟི་ལིང་ཡིན་ནའི་རེད་ལན་ཀྲོའུ་ཡིན་ནའི་རེད་ཁྲེང་ཏུའུ་ཡིན་ནའི་རེད་ཁུན་མིང་དེ་ཚོའི་ནང་ལ་ཡིན་ན་བོད་པའི་ས་ཁུལ་ཡོད་རེད་དེ་ཚོའི་ས་ཁུལ་དེ་ཚོའི་རོགས་དངུལ་དེ་ཚོ་ཡིན་ན་ཞིང་ཆེན་སོ་སོས་གར་སྤྲད་པ་དེ་མ་གཏོགས་འདི་ག་ཐ་གུ་ཡོད་མ་རེད་ད་བོད་རང་སྐྱོང་ལྗོངས་ཐད་ཀར་དབུས་གཞུང་རང་གིས་གཅིག་ཆབ་སྲིད་ཀྱི་ཚོར་སྐྱེན་ཆེན་པོ་གཅིག་ཡིན་ཙང་རོགས་དངུལ་གཅིག་ཆེན་པོ་གཅིག་སྤྲད་བྱས་ཁྱད་པར་དེ་འདྲ་ཞིག་གྲུབ་ཡོད་རེད་དེ་འདྲས་གསུངས། རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་ལ་ཡ་དཔལ་འབྱོར་གྱི་ཁ་གསབ་སྤྲད་པ་དེ་མང་ཆེ་གཅིག་གི་གྲོང་གསེབ་ས་ཁུལ་རེད་ཀྱི་གྲོང་ཁྱེར་ས་ཁུལ་རེད་འདུག་ལོ། ད་ག་ནང་བཞིན་ཨ་ནི་དཔལ་འབྱོར་རིག་པ་བ་ཨ་ནི་ཨན་ཀྲོ་ཕི་ཤེ་ཁོ་རང་གིས་གསུངས་པ་བྱས་ན་དཔེར་ན་བོད་རང་སྐྱོང་ལྗོངས་ཕྱི་ལོགས་བོད་པའི་ས་ཁུལ་རོགས་དངུལ་སྤྲད་ཡ་དེ་ཚོ་དངུལ་འབོར་ཆེ་ཆུང་འདི་གས་ཨ་ནི་ཕལ་ཆེ་བ་ཨ་ནི་གྲོང་ཁྱེར་ས་ཁུལ་གྱི་འཛུགས་སྐྲུན་དང་དེ་འདྲ་ལ་སྤྲད་ཅིང་སྤྲད་ཀྱི་ཡོད་རེད་དེ་ཡིན་ཙང་ཨ་ནི་གྲོང་གསེབ་ས་ཁུལ་ལ་ཨ་ད་ག་ཚོད་ཅིག་ཨ་ནི་གས་ཨེ་འོང་རག་གི་མེད་པ་བྱས་ཨ་གྲོང་གསེབ་དང་གྲོང་ཁྱེར་གཉིས་ཀྱི་བར་གྱི་དཔལ་འབྱོར་གྱི་ཅིག་རོགས་དངུལ་དེ་ཆེ་ཆུང་ཁྱད་པར་ཆེན་པོ་ཞེ་པོ་ཅིག་ཡོད་པ་བྱས་ཁོ་རང་དེ་འདྲས་གསུངས་ཤག། ད་ག་ནང་བཞིན་དཔེར་ན་སྤྱི་ལོ་ཉིས་སྟོང་བཅུ་མེད་གཉིས་རེད་སྤྱི་ལོ་ཉིས་སྟོང་བཅུ་མེད་བཞི་ལོ་གཉིས་ཀ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་ལས་བྱེད་དང་ཨ་ནི་ལས་མི་ཁོང་ཚོ་མང་ཆེ་བ་སྲིད་གཞུང་སྡེ་ཁག་ཁོངས་སུ་གཏོགས་པ་དེ་འདྲ་གིས་ཨ་ནི་ལས་ཀ་བྱེད་མཁན་ལ་ཡིན་ན་ཆ་སྙོམས་གླ་ཕོགས།

འགྲོ་འདོད་བྱེད་ཡ་གང་ཡིན་ཟེར་ན་འགྲོ་འདོད་གླ་ཕོགས་རེ་ཡོང་འབབ་ཆེན་པོ་ཡོད་ཙང་དེར་བརྟེན་འགྲོ་འདོད་བྱེད་ཀྱི་ཡོད་རེད་ཅེས་ཁོ་རང་དེ་འདྲས་གསུངས་ཤག། ས་དེ་འདྲ་ཅིག་གི་འཕེལ་རྒྱས་ཀྱི་འདི་ཐོག་ནས་ཡ་ཁེ་ཕན་རག་ཡ་འདི་ཅིག་བོད་མི་སུ་ལ་རག་ཡོད་ན་ལོ། དཔལ་འབྱོར་གྱི་ཁེ་ཕན་ཐོབ་ཡས་ཀྱི་དེའི་ཐད་ལ་ཆ་བཞག་ན་བོད་པ་ཉུང་ཤས་ཤིག་ལ་ཨ་ནི་དཔེར་ན་བོད་ནང་ལ་དཔལ་འབྱོར་གོང་འཕེལ་གྱི་ཐོག་ནས་ཨ་ནི་ཕན་ཐོགས་ཡོང་ཡས་དེ་ཡིན་ན་དངོས་ཡོད་གནས་ཚུལ་རེད། དཔེ་མཚོན་པ་བྱས་ན་སྤྱི་ལོ་ཉིས་སྟོང་བཅུ་མེད་གཉིས་ལོར་སློབ་འབྲིང་རེ་དེ་ལས་མཐོ་བའི་ཡོན་ཚད་ཡོད་པའི་བོད་པའི་མི་འབོར་གྱི་བརྒྱ་ཆ་བཅོ་ལྔ་ཅིག་ཟིན་གྱི་ཡོད་པ་དང་དཔལ་འབྱོར་གྱི་ཕན་ཐོགས་ཡིན་ན་ཁོང་ཚོར་དེ་འདྲ་བྱུང་ཡོད་རེད། ཡིན་ནའི་སློབ་འབྲིང་གི་ཤེས་ཡོན་ཙམ་ལས་མེད་པར་ཚོང་ལས་ལམ་འགྲོ་རྒྱུག་པའི་མི་མང་པོ་ཞིག་ཡོང་གི་ཡོད་རེད། ཕྱོགས་གཞན་དེ་ཡིན་ན་སློབ་འབྲིང་ཤེས་ཚད་ལས་མེད་པའི་མི་མང་པོ་ཡོད་སྲིད་པ་ཡིན་ན་ངོས་བསྔོ་གི་ཡོད་རེད། བྱས་ཙང་སློབ་འབྲིང་ཤེས་ཚད་མེད་པའི་ཡིན་ནའི་ཚོང་ལས་ཐོག་ལ་ཡང་ལམ་འགྲོ་རྒྱུག་པའི་མི་མང་པོ་ཡོད་རེད། ད་ལྟ་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་དྲིས་ལན་ཞེས་པའི་བོད་དོན་དག་སྐྱེལ་གྱི་དེབ་དེ་བཏོན་པའི་སྐབས་ལ་ཡ་པན་ཞང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་རེད་དེ་རྗེས་ལ་ཉིས་སྟོང་གཅིག་སྐབས་དེ་ལ་ཡ་བོད་རང་སྐྱོང་ལྗོངས་ནང་ལ་ཡ་གཅིག་དཔལ་འབྱོར་གོང་འཕེལ་གྱི་གནས་སྟངས་བྱུང་བ་རེད་ཤེས་དགོས་པ་རེད་དེའི་ཐོག་ནས་ཡ་བོད་པའི་སྤྱི་ཚོགས་ནང་ལ་ཡ་དཔལ་འབྱོར་ནང་ལ་ཡ་འགྱུར་བ་དེ་འདྲ་ཐེབས་པ་དང་དེར་བརྟེན་པའི་སྤྱི་ཚོགས་ནང་ལ་ཡང་དབྱེ་བ་དེ་འདྲ་ག་རེ་བྱུང་འདུག་གས་ལོ། ལོན་ཀྲོན་དཔལ་འབྱོར་རིག་པའི་སློབ་གླིང་གི་ཨ་ནི་གོང་འཕེལ་ཞིབ་འཇུག་ཚན་ཁག་གི་སྐོར་གྱི་དཔལ་འབྱོར་རིག་པ་བ་ཨན་ཀྲོ་ཕི་ཤེ་ཁོ་རང་གསུངས་ཡ་བྱས་ན་བོད་རང་སྐྱོང་ལྗོངས་ཀྱི་གོང་འཕེལ་གྱི་ནང་ལ་ཡིན་ན་ད་ལྟ་འཕྲད་བཞིན་པའི་དཀའ་ངལ་བོད་པའི་ས་ཁུལ་གཞན་ལ་ཡིན་ན་ཅུང་ཟད་ཨ་ནི་འཕྲད་པའི་དཀའ་ངལ་དེ་ཚོ་ཡིན་ན་དཔལ་འབྱོར་གྱི་སྤྱི་ཚོགས་འདི་ཁ་གཉིས་སུ་གྱེས་བྱས་མི་འབོར་སྡེ་ཁག་གཅིག་གིས་ཨ་ནི་གོང་འཕེལ་ཁྲོད་ནས་ཨ་ནི་ཟུར་ཕུད་བྱས་བྱས་དེ་རེད་གཞན་ཅིག་བཤད་པ་ནི་དཔལ་འབྱོར་གྱི་སྤྱི་ཚོགས་ནང་ཚ་རླབས་འཕྱུར་བའི་ཨ་ནི་ལས་རིགས་སྡེ་ཁག་བོད་པ་མང་ཆེ་བ་ཨ་ནི་ཆ་ཤས་ལེན་མ་བཅུག་བྱས་བྱས་བོད་པ་མང་ཆེ་བ་ལ་ཨ་ནི་ཆ་ཤས་དེ་ཐག་པོ་ཡོད་མ་རེད་ལས་རིགས་སྡེ་ཁག་དེ་ཚོ་ཡིན་ན་ཨ་ནི་ཁོང་ཚོ་ཡིན་ན་ཁེ་ཕན་ལེན་མ་བཅུག་པ་བྱས་བྱས་ཨ་ནི་དཔལ་འབྱོར་གྱི་ཁེ་ཕན་དེ་ཐོབ་ཀྱི་མེད་པ་བྱས་དེ་འདྲ་རེད་བྱས་ད་བོད་ཀྱི་གྲོང་ཁྱེར་དང་གྲོང་རྡལ་ཁག་ཏུ་ཡིན་ན་རྒྱ་མི་དང་ཨ་ནི་རྒྱ་ཁ་ཆེ་མང་པོ་གནས་སྤོ་བྱས་པ་དེ་ཚོ་ཡིན་ན་དཀའ་ངལ་འདི་ཨ་ནི་ཛ་དྲག་བྱས་བྱས་བཟོས་བྱས་དེ་འདྲ་བྱེད་ཀྱི་ཡོད་རེད་གང་ལྟར་རྒྱ་མི་དང་རྒྱ་ཁ་ཆེ་དེ་གས་དེ་ཡིན་ན་ལས་ཀའི་ཐོག་ལ་ཡིན་ན་འགྲན་རྩོད་བྱེད་རྒྱུའི་ཤུགས་ཆེན་པོ་ཡོད་པ་བྱས་དེ་འདྲ་བྱས་ཨ་ནི་ཁོང་ཚོ་ཆ་སྙོམས་ལ་ཡིན་ན་སློབ་སྦྱོང་གི་གནས་ཚད་ཡིན་ནའི་མཐོ་ཡོད་རེད་ཁོང་ཚོ་བོད་པ་ལས་ཁོང་ཚོ་ཡིན་ན་ཡང་གནས་ཚད་མཐོ་བ་ཙམ་གཅིག་པུ་མ་ཡིན་པར་ཨ་ནི་མཐོ་རིམ་གྱི་ཨ་ནི་དཔོན་རིགས་ལས་བྱེད་པ་ཚོ་དང་འབྲེལ་བ་ཡིན་ནའི་བཟང་པོ་ཡོད་རེད་བྱས་བྱས་དེ་འདྲ་བྱས་གསུངས། བོད་ནང་གི་དཔལ་འབྱོར་ཡར་རྒྱས་དང་དཔལ་འབྱོར་འཕེལ་རྒྱས་ཀྱི་གནས་སྟངས་འདི་མང་ཆེ་ཞིག་རྒྱ་ནག་དབུས་གཞུང་གིས་དཔལ་འབྱོར་གྱི་གུན་གསབ་དང་ཁ་གསབ་སྤྲད་པའི་གནས་སྟངས་ཐོག་ནས་བྱུང་བ་རེད་ཟེར་ད་གོང་དུ་གསུངས་ཡོད་རེད་གནད་དོན་འདི་ཐོག་ནས་ཡང་དཔལ་འབྱོར་འཕེལ་རྒྱས་དང་དཔལ་འབྱོར་གོང་འཕེལ་ལ་ས་གནས་དང་དབུས་གཞུང་བར་ལ་ཡང་མ་འདྲ་བ་དང་མ་མཐུན་པ་དང་འདིས་རྐྱེན་པས་ས་གནས་ཀྱི་དཔལ་འབྱོར་འཕེལ་རྒྱས་ལ་མི་དམངས་ལ་ཡང་དོ་ཕོག་དང་དཀའ་ངལ་འདི་འདྲ་འཕྲད་པའི་གནས་ཚུལ་འདི་འདྲ་ག་རེ་འདུག་ལགས། ས་གནས་དེ་ཡིན་ན་གུན་གསབ་སྤྲད་ཡས་དེ་ཡིན་ན་རྒྱ་ནག་གཞུང་གིས་སྤྲད་བྱས་དེ་འདྲ་བྱེད་ཀྱི་ཡོད་རེད་བྱས་ཙང་དེའི་ཁ་གསབ་རོགས་དངུལ་མཐོ་པོ་བྱས་ཅིག་ཨ་ནི་རྒྱབ་རྟེན་བཅོལ་བྱས་དེ་གི་གནས་སྟངས་འོག་ལ་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་གོང་འཕེལ་སྲིད་ཇུས་དེ་ཚོ་རྒྱ་ནག་རྒྱལ་ཡོངས་ཀྱི་གོང་འཕེལ་སྲིད་ཇུས་དང་འདྲ་བར་པེ་ཅིན་རང་ནས་མར་བཀའ་བཏང་ནས་གཏན་འཁེལ་བ་དེ་འདྲ་བྱེད་ཀྱི་ཡོད་རེད། དེ་ཡིན་ཙང་གཏན་འབེབས་བྱས་པའི་སྲིད་ཇུས་དེ་ཚོས་ས་གནས་སྲིད་གཞུང་གི་ཆེད་ལས་མི་སྣ་ཡིན་ནའི་རེད་ལས་བྱེད་མི་སྣའི་ཚོ་ཁག་གི་མཐུན་འགྱུར་དང་བཅས་ཡིན་ན་ནུས་པ་ཐོན་གྱི་མེད་པ་ཡིན་ནའི་ལས་དེ་གས་བྱེད་ཀྱི་ཡོད་པའི་གནས་ཚུལ་དེ་འདྲ་ཅིག་ཐོན་བྱས་དེ་འདྲ་རེད་ཤག་དེ་ཡིན་དུས་བོད་པའི་ས་ཁུལ་ཁག་ལ་ཡིན་ན་ས་གནས་རང་གིས་མ་བསྐུལ་དང་བླངས་ཏེ་དཔལ་འབྱོར་གོང་འཕེལ་དམིགས་པའི་ལས་གཞི་སྤེལ་ཡས་རེད་ས་གནས་རང་ནས་གསོག་སྒྲུག་བྱས་པའི་མ་འཇོག་རེད་མ་དངུལ་སྤུངས་གསོག་བྱས་པ་གཉིས་ཀྱིས་བོད་པའི་ས་ཁུལ་གྱི་དཔལ་འབྱོར་གནས་སྟངས་སྤྱི་ཡོངས་སུ་འགྱུར་བ་གཏོང་ཡས་ལ་ཡིན་ན་ཧ་ཅང་ཤུགས་རྐྱེན་གང་ཡང་ཐེབས་ཀྱི་མེད་པའི་གནས་སྟངས་དེ་འདྲ་ཞིག་ཆགས་ཡོད་རེད། ཅེས་བྱས་ཁོང་དེ་འདྲ་གསུངས་ཤིང། ད་བོད་ཆབ་སྲིད་ཀྱི་གནས་སྟངས་རེད། གནས་སྟངས་དེ་ཡིན་ན་དམ་དྲག་ཨ་ནི་ཛ་དྲག་ཅིག་ཡིན་པའི་གནས་སྟངས་འོག་ལ་ཡིན་ན་བོད་རང་གི་བོད་པའི་ས་ཁུལ་གྱི་དཔལ་འབྱོར་གོང་འཕེལ་ཡིན་ན་དམིགས་པའི་ལས་གཞི་སྤེལ་ཡས་རེད་ས་གནས་ནས་མ་དངུལ་གསོག་སྒྲུག་བྱེད་པར་རྒྱ་ནག་གཞུང་གིས་བཀག་འགོག་ཡིན་ནའི་བྱེད་སྲིད་པ་རེད་པ་དེ་འདྲ་ཅིག་རེད་ཅེས་བྱས་ཞིབ་འཇུག་པ་ཁོ་རང་གིས་གསུངས་ཤིང། དེ་དང་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་སྤྱི་ཚོགས་ལ་འགྱུར་ལྡོག་ཧ་ཅང་ཆེན་པོ་ཡོང་གི་ཡོད་རེད་ཡིན་ནའི་ས་གནས་ཀྱི་བོད་པ། འགྱུར་ལྡོག་དེའི་གྲུབ་འབྲས་ཁོངས་ལ་ཡིན་ན་ཧ་ལམ་ཚུད་ཀྱི་ཡོད་མ་རེད། གོང་འཕེལ་དེའི་ཐོག་མའི་ཨ་ནེ་ས་བོན་རེད་མཐར་ཐུག་གི་གྲུབ་འབྲས་སོགས་ཚང་མ་བོད་པ་རང་གི་ཨ་ནེ་ལག་ཏུ་མེད་པར་བརྟེན་ནས་བོད་པ་འདིའི་གྲུབ་འབྲས་འདི་གས་རག་གི་ཡོད་མ་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤིང། ས་གནས་ཨ་ནེ་མ་དངུལ་གསོག་སྒྲུག་བྱེད་ཡས་ལ་ཨ་ནེ་རྒྱ་ནག་གཞུང་གིས་བོད་པའི་ས་གནས་ཀྱི་མ་དངུལ་གསོག་སྒྲུག་བྱེད་ཡས་ལ་རྒྱ་ནག་གཞུང་གིས་ཨ་ནེ་བཀག་འགོག་ཡོད་སྲིད་པ་ཅིག་རེད་གང་ཡིན་ཟེར་ན་བོད་རང་སྐྱོང་ལྗོངས་ཀྱི་ཨ་ནེ་དཔལ་འབྱོར་སྤྱི་ཚོགས་ལ་འགྱུར་ལྡོག་ཧ་ཅང་ཆེན་པོ་བྱུང་ཡོད་རེད་ཡིན་ནའི་ཨ་ནེ་ས་གནས་བོད་པ་ཡིན་ན་འགྱུར་ལྡོག་དེའི་ནང་ལ་བསྒྲུབ་བྱའི་ཁེ་ཕན་ཧ་ལམ་ཐོབ་ཡོད་མ་རེད། དེ་ཡིན་དུས་ཕྱོགས་གཅིག་ནས་བཤད་པ་ཡིན་ན་ད་ལྟའི་བོད་རང་སྐྱོང་ལྗོངས་གོང་འཕེལ་དེ་ཡིན་ན་མའོ་ཙེ་ཏུང་གི་དུས་སྐབས་ཀྱི་སྲིད་ཇུས་ཁག་ཨ་ནི་རྒྱུན་མཐུད་པ་ཅིག་རེད་གང་ཡིན་ཟེར་ན་ཨ་ནི་རྒྱ་ནག་ས་ཁུལ་གཞན་ཕལ་ཆེ་བའི་ནང་ལ་ཡིན་ན་ཆབ་སྲིད་རེད་དཔལ་འབྱོར་གནས་སྟངས་ཐག་གཅོད་བྱེད་པའི་དབང་ཚད་དོན་དང་ལྡན་པ་ཞིག་སྒོ་ནས་ཨ་ནི་ཁག་བགོས་བྱས་ཅིག་བྱས་ཡོད་རེད་ཡིན་ནའི་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་དེ་འདྲ་བྱུང་ཡོད་མ་རེད་ཅེས་ཨེན་ཀྲོའུ་ཕི་ཤར་ཁོ་རང་གིས་དེ་འདྲ་ཞིག་གསུངས་བཞག་ད་ཨེན་ཀྲོའུ་ཕི་ཤར་ཁོ་རང་ཡིན་ན་ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཞིག་རེད་བཞག། གོང་དུ་ཞུས་པ་བཞིན་ཟུང་གི་ད་ལྟའི་ལེ་ཚན་འདི་དཔལ་འབྱོར་དང་འབྲེལ་བའི་གནས་སྟངས་ཡིན་སོང་ཙང་དཔལ་འབྱོར་གི་ཡར་རྒྱས་རེད་ད་ཁོའི་ཐོག་ལ་ཡང་འགྲེལ་བཤད་བརྒྱབ་ཡག་གི་གནས་སྟངས་འདྲ་མིན་མང་པོ་ཡོད་སོང་ཙང་ད་ལྟའི་ཆར་ལ་ཡང་གོང་དུ་ལོན་ཌོན་ནང་ལ་ཡང་རྟེན་གཞི་བྱས་པའི་གི་དཔལ་འབྱོར་རིག་པ་བ་ཨན་འདྲུ་ཨེམ་ཕི་ཤར་ཁོ་རང་གིས་གསུངས་པ་བྱས་ན་ཡང་བོད་ནང་ལ་ཡང་དཔལ་འབྱོར་འཕེལ་རྒྱས་ཤུགས་ཆེ་བ་ཅིག་རྒྱ་ནག་གཞུང་གིས་དཔལ་འབྱོར་གུན་གསབ་སྤྲད་པ་དེ་ནས་བྱུང་བ་དང་དེའི་རྐྱེན་པས་ཅིག་གི་བོད་པའི་སྤྱི་ཚོགས་ནང་ལ་ཡང་གྲོང་ཁྱེར་ས་ཁུལ་དང་གྲོང་གསེབ་ས་ཁུལ་ཟེར་གཉིས་ཆགས་བ་དེ་འདྲས་གསུངས་བཞག་རེད་སོང་ཙང། ལོ་རྒྱུས་ཀྱི་ཞིབ་བསྡུར་ཞེས་པ་ཞིག་ཡང་ཁོ་རང་གིས་དཔྱད་རྩོམ་ཅིག་གནང་ཤག་འདིའི་ཐོག་ལ་ཡང་ང་ཚོས་ལེ་ཚན་རྗེས་མ་རྣམས་ལ་རྒྱང་བསྲིངས་ཞུ་གི་ཡིན་གསན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་ང་ཚོའི་ལས་རིམ་ཁག་མུ་མཐུད་ནས་གསན་རོགས་གནང་ཞུ་གི་ཡིན་བཞུགས་གདན་འཇགས་གོ།